གཏམ་བཤད་ཀྱི་ལེ་ཚན་འདི་ཞོགས་པ་གསན་གྱི་ཡོད་པ་ཡིན་ན་ཞོགས་པ་བདེ་ལེགས་དང་ཉིན་གུང་དུ་གསན་གྱི་ཡོད་ན་ཉིན་གུང་བདེ་ལེགས་དང་དགོང་མོ་དུ་གསན་གྱི་ཡོད་པ་ཡིན་ན་དགོང་དྲོ་བདེ་ལེགས་ལབ་ནས་ཞུ་བའི་ཆེད། ད་འདི་ལེ་ཚན་འདི་ངའི་གི་གཏམ་བཤད་ཀྱི་ལེ་ཚན Podcast ལེ་ཚན་གཉིས་པ་ཆགས་ཀྱི་ཡོད། རྣམ་པ་ཚོས་གི་ལེ་ཚན་དང་པོ་དེ་ལ་དངོས་གནས་ཧང་སངས་ཀྱི་རྒྱབ་སྐྱོར་བྱས་ཤག་གྱི་སྙིང་ཐག་པ་ནས་ཐུགས་རྗེ་ཆེ་ལབ་ནས་ཞུ་བ་ཡིན། ད་དེ་རིང་གི་ལེ་ཚན་འདི་གི་ནང་ལོགས་ལ་ང་ལ་ད་ལྟ

དྲ་རྒྱའི་གི་བརྒྱུད་ལམ་ཐོག་ནས་རྣམ་པ་ཚོས་གི་ཅིག་གི་དེའི་གི་ནང་ལོགས་ལ། ཅིག་བརྗོད་གཞི་ཆེ་འབྲིང་ཆུང་གསུམ་ག་རེ་ལེན་ནའི་འགྲིག་གི་ཡོད་རེད་ཅིག་གི་གསར་འགྱུར་གཅིག་པོ་མ་ཡིན་པ། ཡང་དུས་རྒྱུན་སོ་སོའི་གི་འཚོ་བའི་ནང་ལོགས་ལ་སོ་སོའི་གི་དབྱིངས་དང་སྦྲགས་ནས་ཁ་ལག་བཟོ་སྟངས་ཡིན་ནའི་རེད་ཕྱི་ལོགས་ལ། འཁྱམ་དུས་སྐབས་སུ་ཡིན་ནའི་རེད་ད་ག་ནང་བཞིན་གི་ད་བརྗོད་གཞི་ཆེ་འབྲིང་ཆུང་གསུམ་ག་རེ་ལེན་ནའི་འགྲིག་གི་ཡོད་རེད་དེའི་ནང་ལོགས་ལ་ཨ་ནི་སོ་སོའི་གདམ་ག་མང་པོ་ཞེ་པོ་ཡོད་རེད་དམིགས་བསལ་གི་ད་ལྟ་ཕྱི་རྒྱལ་ནང་ལོགས་ལ་ད་ལྟ Podcast འདི་བེད་སྤྱོད་བྱེད་མཁན་ཧང་སང་ཡང་ད་ཤུགས་ཆེན་པོ་ཞེ་པོ་ཅིག་ད་དར་ཁྱབ།

རླུང་འཕྲིན་ཉན་མཁན་དེ་མང་ཆེ་བ་ཅིག་མི་དུས་རབས་རྙིང་པ། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ནས་བདུན་ཅུ་དོན་དགུ་ཡི་ཡུན་ནང་ལ་ཡོད་པའི་ད་ལྟ་མི་རིགས་མང་ཆེ་བ་ཞིག་དེ་དུས་སྐབས་སུ་ན Radio ཉན་བསྡད་ཀྱི་ཡོད་རེད་ཨ་ག་རེ་བྱས་ནས་ལབ་ན་དེ་དུས་སྐབས་སུ་ད་ལྟའི་གི་དུས་ཚོད་ནང་བཞིན་གྱི་དྲ་རྒྱ་དང་ལག་ཐོག་ཁ་པར་དང་ཨ་ཅིག་མགོ་གཡེང་ས་དེ་འདྲའི་རིགས་ཞེ་དྲག་མེད་དུས་སྐབས་སུ་དུས་སྐབས་སུ Radio ཤུགས་ཆེན་པོ་ཞེ་པོ་ཅིག་ཉན་གྱི་ཡོད་ས་རེད་ཨ་ནི Podcast འདི་ཆ་བཞག་བ་ཡིན་ན་ད།

ཞེ་དྲག་ཞེ་དྲག་ཁོང་ཚོ་གིས་ལེན་ཐུབ་ཀྱི་ཡོད་མ་རེད་ཨ་ནི་གཅིག་ག་ལ Radio དེ་གཅིག་གི་དུས་ཚོད་རིང་པོ་ཞིག་ཡིན་པ་ཆགས་ནས་དུས་ཚོད་དཔེ་ཆུ་ཚོད་གཅིག་གཉིས་ཡོད་དུས་སྐབས་སུ་ལ་མི་དེ་ཚོ་གིས་ཉན་ཡ་ཉན་གྱི་ཡོད་རེད་ཡིན་ནའི་དཔེ་ཉན་དུས་སྐབས་སུ་ལ་དོ་སྣང་བརྒྱ་ཆ་བརྒྱ་ནས་བརྒྱ་སྤྲད་ཐུབ་ཀྱི་ཡོད་མ་རེད་ཨ་ནི་ཞུ་བའི་ཆེད་ཨ་ནི Podcast འདི་ལ་ཆ་བཞག་བ་ཡིན་ན་ཨ་ནི་བརྗོད་གཞི་སོ་སོ་རང་གིས་བཟོ་གི་ཡོད་དུས་སྐབས་སུ་ལ་བརྗོད་གཞི་ལ་རང་དབང་ཡོད་རེད་བརྗོད་གཞི་ག་རེ་བཟོས་ནའི་འགྲིག་གི་ཡོད་སོ་སོ་དབྱིངས་དང་སྦྲགས་ནས་བརྗོད་གཞི་ག་རེ་ལག་པ་འཆང་ནའི་འགྲིག་གི་འདུག་རེད་བ་ཨ་ནི་འདིའི་སྒང་ལ་དུས་ཡུན་ལས་གཅིག་གི། རིང་པོ་རིང་པོ་མེད་པ་ཅིག་དུས་ཡུན་ཐུང་ཐུང་ཅིག་གི་ནང་ལོགས་ལ་ཅིག་སྐར་མ་བདུན་བརྒྱད་དགུ་བཅུ་དེ་འདྲའི་ཅིག་གི་དུས་ཡུན་ནང་ལོགས་ལ་སོ་སོའི་གི་ཅིག་གི་གཏམ་བཤད་ཀྱི་ལེ་ཚན་དེ་མར་བཤད་བྱས་ནས་མི་ཕར་ཚུར་ཅིག་ལ་ཅིག་ཤེས་བྱ་ཡོན་ཏན་ཐོག་ལ་ཡིན་ནའི་རེད་ཅིག་གི་སོ་སོའི་དུས་རྒྱུན་འཚོ་བའི་ནང་ལོགས་ཀྱི་འགྲོ་སྟངས་ག་རེ་ཡིན་ནའི་ཅིག་བཤད་ནའི་འགྲིག་གི་འདུག་རེད་བ་སོ་སོ་ངེད་ཀྱིས་ད་ལྟ Radio དང Podcast འདི་གི་ཅིག་གི་ཁྱོན་དུ་ཅིག་སྐད་ཆ་བཤད་བ་ཡིན་ན

མི་ཕར་ཚུར་སྐད་ཆ་བཤད་ཡ་དང་དེ་འདྲས་མ་གཏོགས་ཨ་ནི་འདི་གམ་ཞིག་མེད་དུས་སྐབས་སུ་ལ་ལས་ཀ་བྱེད་ཀྱིན་བྱེད་ཀྱིན Radio ཉན་དུས་སྐབས་སུ་ཁོ་ཚོས་ཀྱི་བརྒྱ་ཆ་བརྒྱ་ནང་ལོགས་ནས་བརྒྱ་ཆ་ཉི་ཤུ་སུམ་ཅུ་མ་ཞིག Radio འདི་ལ་དོ་སྣང་སྤྲད་ཐུབ་ཀྱི་ཡོད་མ་རེད་ག་རེ་བྱས་ན་ལས་ཀ་ཅིག་བྱས་བསྡད་ཡོད་རེད་བ་སོང་ཙང Podcast འདི་ལ་ཆ་བཞག་བ་ཡིན་ན་ད་ལྟའི་ཆ་ལ་ཉན་མཁན་འདི་ཕྱི་རྒྱལ་ཁག་ལ་མང་པོ་འདུག་དེ་ཡིན་ནའི་ལས།